ང་སངས་རྒྱས་རྡོ་རྒྱལ་ཡིན། ཕྱུག་སྐྱིད་ལགས་བཀྲ་ཤིས་བདེ་ལེགས།
སངས་རྒྱས་ལགས་བཀྲ་ཤིས་བདེ་ལེགས་ཨ་ནི་ཐོག་མར SBS བོད་སྐད་སྡེ་ཚན་གྱི་ཨ་ནི་རླུང་འཕྲིན་ལ་ཉན་མཁན་རྒྱལ་སྤྱིའི་བོད་རིགས་སྤུན་ཟླ་ཚང་མ་ལ་ཨ་ནི་སྐུ་ཁམས་བཟང་བའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ཐོག་མ་དེ་ད་ཁྱེད་རང་གི་ལོ་རྒྱུས་དང་ཨ་ནི་ད་ལྟ་གི་སྡོད་ས་གི་ས་གནས་རེད། དེ་ནས་ད་ད་བར་དུ་ཕྱག་ལས་ག་རེ་གནང་ཡོད་མེད་སྐོར་ཡང་ངོ་སྤྲོད་ཅིག་གནང་དང། ལགས་སོ་སངས་རྒྱས་དེ་ནས་ད་ང་རང་གི་ལོ་རྒྱུས་འདྲ་བོ་ཐུང་ཐུང་ཅིག་བཤད་ན་ད་ང་ཉིས་སྟོང་བཅུ་གཅིག་གི་ལོ་མཇུག་ཉིས་སྟོང་བཅུ་གཉིས་གི་ལོ་འགོ་དུ་བ་ལ་ད་བཙན་བྱོལ་ལ་སླེབས་རྒྱུ་དེ་འདྲ་ཡིན་ཨ་ནི་བཙན་བྱོལ་ལ་སླེབས་པའི་རྗེས་ལ་ཨ་ནི TCV སུ་ཇཱ་ལ་སློབ་སྦྱོང་གཅིག་ཙམ་བྱས་ཨ་ནི་དེའི་རྗེས་ལ་ཨ་ནི་རྡ་རམ་ས་ལ་ཚུར་ཡོང་རྡ་རམ་ས་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲའི་གི་ནང་ལོགས་ལ་ལས་ཀ་བྱས་ནས

ཨ་ནི་རྒྱ་ནག་གིས་འཛིན་བཟུང་ཐེངས་མང་པོ་བྱས། ལྷག་པར་དུ་ང་རང་སྒེར་གྱི་དེབ་དང་སྙན་ངག། རྩོམ་སྒྲིག་བྱེད་བཞིན་པ་གི་དུས་དེབ་ལ་སོགས་པ་སྒང་ལ་ཆབ་སྲིད་ཀྱི་དཀའ་ངལ་ཞིག་ཆེན་པོ་མང་པོ་ཞིག་འཕྲད་བྱས་ནས། ད་བོད་ནས་བསྡད་མ་ཐུབ་པར་བྱས་རྒྱ་གར་ལ་བཙན་བྱོལ་ལ་ཡོང་དགོས་བྱུང་ཡ་གི་ཉིས་སྟོང་བཅུ་གཅིག་ནས་ཆགས་པ་རེད་དེའི་རྗེས་ལ་ད་ཉིས་སྟོང། བཅུ་བཞི་གི་ནི་ལོ་མཇུག་སྤྱི་ཟླ་དགུ་པ་གི་ནང་ལོགས་ལ་ད་ང་ཨོ་སི་ཁྲུ་ལི་ཡ་ལ་ནི་བོད་གཞུང་གི་དམིགས་བསལ་གྱི་ལྟ་སྐྱོང་གི་ནི་ཆབ་སྲིད་བཙོན་པའི་ཁྱིམ་ཚང་གི་ནི་དེ་ཨོ་སི་ཁྲུ་ལི་ཡ་ལ་སླེབས་རྒྱུ་དེ་འདྲ་ཡིན་ཨོ་སི་ཁྲུ་ལི་ཡ་སླེབས་པའི་རྗེས་ལ་ནི་དང། ད་ལྟའི་ཆ་ལ་ནི་བོད་ཀྱི་ས་གནས་དང་ཨོ་སི་ཁྲུ་ལི་ཡ་ནང་ལོགས་ལ་ས་གནས་གཞོན་ནུ་ལྷན་ཚོགས་གཅིག་མ་ཞིག་ཡོད་མ་རེད་དེ་སི་ནི་ལ་ནི་ད་ལྟ་ནི་ས་གནས་གཞོན་ནུ་ལྷན་ཚོགས་གི་ནི། ཚོགས་གཞོན་གི་འགན་འཁུར་བཞིན་པ་ཡིན། དེ་དང་མཉམ་དུ་གཟའ་མཇུག་བོད་ཡིག་སློབ་གྲྭ་གི་དགེ་ལས་བྱེད་ཀྱི་ཡོད། དེ་མ་ཡིན་རྒྱུ་ལྷག་པར་དུ་དབྱིན་ཇི་བོད་ཀྱི་སྐད་ཡིག་སྦྱང་མཁན་དེ་འདྲ་ལ་ནམ་རྒྱུན་དྲ་ཐོག་དང་འཛིན་གྲྭ་རང་ལ་ང་རང་གི་འདི་ལ་སློབ་ཁྲིད་བྱེད་དང་བྱེད་བཞིན་པ་ཡིན། ཨོ་འདུག་སེ་བྱས་ནས་ང་རང་གི་ལོ་རྒྱུས་ཐུང་ཐུང་འདུག་སེ་ཡིན། ད་ང་གི་སྡོད་ས་དེ་ཨོ་སྟྲོ་ལི་ཡ་གི་སི་ནི་གྲོང་ཁྱེར་གྱི་ནང་ཚན་ད Blue Mountain ནི་རི་སྔོན་པོ་ཟེར་གོ་རེད་ད་ང་ད་ད་ལྟའི་ཆ་ལ་ང་དེ་ལ་བསྡད་ཀྱི་ཡོད། དེ་ནས་ཁྱེད་རང་གིས་གསལ་བསྒྲགས་དེའི་ནང་ལས་འབོད་ཚིག་གསུམ་བྲིས་འདུག་གལ་སྲིད་ང་བོད་མི་མང་སྤྱི་འཐུས་ཆགས་པ་ཡིན་ན། ང་ཚོས་མཉམ་དུ་བདེན་པའི་འཐབ་རྩོད་བྱས་ཏེ་རྒྱལ་ཁབ་སླར་གསོ་བྱེད་ཀྱི་ཡིན། ཨ་ནི་སྤྱི་ཚོགས་ཀྱི་འགལ་ཟླ་བསལ་ནས། ཁ་ཐོར་གཅིག་སྒྲིལ་བྱེད་ཀྱི་ཡིན། ཡང་དག་པའི་དམངས་གཙོ་གི་ལམ་ནས་མི་མང་གི་མངོན་འདོད་སྒྲུབ་གི་ཡིན་ཟེར་ནས་གསུངས་འདུག་དེའི་ནང་ལས་དང་པོ་དེ། ང་ཚོས་མཉམ་དུ་བདེན་པའི་འཐབ་རྩོད་བྱས་ཏེ་རྒྱལ་ཁབ་སླར་གསོ་བྱེད་ཀྱི་ཡིན་ཟེར་ཏེ། ཨཱ་ཁྱེད་རང་ངོས་ནས་སླར་གསོ་བྱེད་དགོས་པ་གི་ཚད་གཞི་འདྲ་བོ་དེ། དམིགས་ཚད་འདྲ་བོ་དེ་ག་བ་ཟིག་གིས་འཛིན་གོ་ཡོད། ཨཱ་ནི་གཉིས་པ་དེ། དེའི་བར་དུ་སླར་གསོ་བྱེད་པ་ལ་ད་ལྟ་ཡི་བོད་མི་གི་ལས་འགུལ་དང་འཐབ་རྩོད་དེ་འགྲིག་གི་འདུག་གམ་མི་འདུག་འདང་གི་འདུག་གམ་མི་འདུག་གལ་སྲིད་མི་འདུག་ན། ག་འདྲ་བྱེད་དགོས་ཀྱི་འདུག་བསམ་ཚུལ་དང་འཆར་གཞི་གསར་པ་དེ་འདྲ་ག་རེ་འདྲ་བོ་ཡོད་ན།
རེད་རེད་སངས་རྒྱས་ད་ལྟ་ང་ད་ལོ་ལྷོ་ཤར་ཨེ་ཤི་ཡ་དང་ཨོ་སི་ཀྲོ་ལི་ཡ་གི་སྤྱི་འཐུས་ལ་ལངས་དགོས་ཡག་གི་རྒྱུ་མཚན་འབོད་སྒྲ་གསུམ་དེ་ད་དེ་ཆགས་ཀྱི་ཡོད་རེད་དང་པོ་དེ་ད་རྒྱལ་ཁབ་སླར་གསོ་བྱེད་ལ་ཡ་དེ་བདེན་པའི་འཐབ་རྩོད་ལ་བརྟེན་ནས་རྒྱལ་ཁབ་སླར་གསོ་བྱེད་ལབ་ཡ་དེ་རེད། ཨ་ནི་ད་ང་རང་ཚོ་བོད་མི་ས་ཡ་དྲུག་གི་ཐུན་མོང་གི་དཀའ་ངལ་དེ་ང་ཚོ་ཐུན་མོང་གི་སྡུག་བསྔལ་དེ་ག་རེ་ཆགས་དགོས་རེད་ལབ་ན་ཨ་ནི་ད་བོད་མི་རིགས་ཀྱི་བདེན་མཐའ་ཟེར་ཡ་དེ་རེད་ཨ་ནི་བོད་མི་རིགས་ཀྱི་བདེན་མཐའ་ལས་འགུལ་དེ་བརྩམས་པ་ལ་ད་ག་རེ་ལབ་དགོས་རེད་ལབ་ན་ཨ་ནི་ང་རང་ཚོ་གི་ལོ་རྒྱུས་ཀྱི་སྒང་ནས་ཨ་ནི་བོད་མི་རིགས་འདི་ཨ་ནི་ལོ་རྒྱུས་གཙང་མ་རང་བཙན་གཙང་མ་ཡོད་རྒྱུ་གི་རྒྱལ་ཁབ་དེ་འདྲ་ཞིག་རེད་ཨ་ནི་དེ་མ་ཚད་ཨ་ནི་ད་སྤྱིར་ཨེ་ཤི་ཡ་གི་ནང་ལོགས་ལ་ཨ་ནི་སྟོབས་དང་མངའ་ཐང་ཕུན་སུམ་ཚོགས་པ་བརྒྱུད་མྱོང་བ་གི་དེ་འདྲའི་གི་རྒྱལ་ཁབ་ཞིག་རེད། ད་ད་ལྟའི་ཆ་ལ་ང་རང་ཚོ་དེ་འདྲའི་གི་རྒྱལ་ཁབ་ཞིག་རྒྱ་ནག་དམར་པོ་བཙན་འཛུལ་གི་འོག་ལ་གནས་ཡོད་དུས་ང་རང་ཚོ་གི་བོད་མི་རིགས་གི་བདེན་མཐའ་ཟེར་ཡ་དེ་བོད་ཀྱི་ས་གནམ་གཉིས་ཆ་རང་བཙན་གི་རྒྱལ་ཁབ་གཙང་མ་ཞིག་སླར་གསོ་བྱེད་ཡ་དེ་བོད་མི་རིགས་གི་བདེན་མཐའ་ཟེར་བདེན་མཐའ་གི་དམིགས་ཚུལ་དང་བོད་མི་རིགས་གི་རང་དབང་བསྐྱར་གསོ་རྒྱལ་ཁབ་སླར་གསོ་གི་དམིགས་ཚུལ་དེ་བོད་ཀྱི་ས་གནམ་གཉིས་ཆ་རང་བཙན་གཙང་མ་གི་རྒྱལ་ཁབ་ཞིག་སླར་གསོ་བྱེད་དགོས་རེད་ལབ་ཡ་དེ་རེད། དེ་ནས་ད་ང་རང་ཚོ་ད་ལྟ་གི་དུས་ཚོད་འདི་ཧ་ཅང་གི་དུས་ཚོད་ཛ་དྲག་འཛམ་བུ་གླིང་སྤྱི་ཡོངས་ནས་དཀའ་ངལ་ཞིག་ཆེན་པོ་ཞིག་དང་ད་འགྱུར་བ་ཞིག་ཆེན་པོ་ཞིག་འགྲོ་ཡག་གི་དེ་འདྲའི་གི་དུས་སྐབས་ཞིག་ལ་སླེབས་བསྡད་ཡོད་རེད་དེས་མ་ཚད་ད་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་མང་པོ་ཞིག་གི་ད་རྒྱ་ནག་ལ་མངོན་གསལ་དོད་པོ་ཁ་གཏད་བཅག་ཡག་གི་དེ་འདྲའི་གི་དུས་ཚོད་ཅིག་ལ་སླེབས་བསྡད་ཡོད་དུས་ནི་ང་རང་ཚོ་བོད་བཙན་བྱོལ་གཞུང་འདི་ནི་བཙན་བྱོལ་གཞུང་འདི་ནི་ལྷག་པར་དུ་ནང་ལོགས་གི་ནི་བཀའ་སྤྱི་གཉིས་ཆ་འདི་ནི་ད་སྐྱབས་བཅོལ་ནི་འཐབ་རྩོད་ཀྱི་སྣེ་ཁྲིད་བྱེད་མཁན་གྱི་དེ་འདྲའི་གི་འགོ་ཁྲིད་དང་དབུ་ཁྲིད་ཅིག་ཆགས་ཀྱི་ཡོད་དུས་ད་འདིའི་གོ་སྐབས་དེ་མ་འཆོར་བ་བྱས་ནས་ང་ཚོ་འཛམ་གླིང་སྤྱི་ཡོངས་ནས་ཨ་ནི་འབོད་སྒྲ་ཞིག་ཆེན་པོ་ཞིག་བསྒྲག་དགོས་ཡ་དང་ནི་བོད་དོན་གི་གནས་ཚུལ་འདི་ཡར་ཞིག་སྐྱེལ་ཐུབ་ཡ་དང་དེ་ཡང་དོན་དང་ལྡན་པ་ཞིག་སྒང་ལ་ང་ཚོ་འབད་བརྩོན་བྱེད་དགོས་ཡ་འདི་ཧ་ཅང་གི་གནད་འགག་ཞིག་དང་ནི་གལ་ཆེན་པོ་ཞིག་མཐོང་གི་འདུག་བསམ་གི་འདུག་དེ་མ་ཚད་ད་ལྟ་གི་དུས་ཚོད་འདི་གི་སྒང་ལ་ང་རང་ཚོ་ལ་ནི་དམིགས་བསལ་གི་ནི་གོ་སྐབས་དང་ནི་ལས་འགན་དེ་ཡང་ཅིག་ཏན་ཏན་དེ་ནི་བརྒྱ་ཆ་བརྒྱ་ཐམ་པ་ཅིག་ཞིག་ཆེན་པོ་ཞིག་ཡོད་རེད་བསམ་གི་འདུག་ཟེར་བ་དེ་ཅིག་ཞུ་ཡ་ཡིན། གཉིས་པ་དེ་སྤྱི་ཚོགས་ཀྱི་འགལ་ཟླ་བསལ་ནས་ཁ་འཐོར་གཅིག་གྱུར་བྱེད་ཀྱི་ཡིན། ཨ་ནེ་སྤྱི་ཚོགས་ཀྱི་འགལ་ཟླ་དེ་ག་རེ་རེད། ཨ་ནེ་དེའི་རྒྱུ་རྐྱེན་དེ་ག་རེ་རེད་འདུག་ཨ་ནེ་འགལ་ཟླ་དེ་སེལ་བ་ལ་ཁྱེད་རང་གིས་ནུས་པ་ག་རེ་བཏོན་ཐུབ་ཀྱི་རེད་ཨ་ནེ་ག་འདྲ་བྱས་ནས་སེལ་གྱི་ཡིན་ཨ་ནེ་གྲུབ་འབྲས་ག་ཚོད་ཅིག་ཐོན་གྱི་རེད་བསམ་གྱི་ཡོད་ན། དེ་ནི་རེད་རེད་ད་ངེད་ཀྱི་འབོད་སྒྲ་གཉིས་པ་དེ་རེད་ཨ་ནེ་མི་མང་གི་འགལ་ཟླ་སེལ་ནས་ཁ་འཐོར་གཅིག་གྱུར་བྱེད་ལ་དེ་རེད་ཨ་ནེ་ད་འདས་པའི་ལོ་ཁ་ཤས་ཀྱི་ནང་ལོགས་ལ་བཙན་བྱོལ་སྤྱི་ཚོགས་ནང་ལ། ཨ་ནི་དཀའ་ངལ་ཕྲན་ལ་ཕྲན་པ་ཞིག་འཕྲད་པ་རེད་ང་རང་ཚོ་ནང་ལ། ཨ་ནི་དེས་མ་ཚད་ང་རང་གནས་སྡོད་རྒྱལ་ཁབ Australia གི་བོད་པ་མི་མང་གི་ནང་ལ་ཡང་དཀའ་ངལ་ཕྲན་ལ་ཕྲན་པ་ཞིག་འཕྲད་པ་རེད་དཀའ་ངལ་ཕྲན་ལ་ཕྲན་པ་ཞིག་ད་དང་ཡང་ལྷག་ཡོད་རེད་བསམ་གི་འདུག་རེད་བ། སོང་ཙང་མ་འོངས་པ་ལ་གི་ཨ་ནི་ང་རང་ཚོ་ས་གནས་ས་ཐོག་གི་དབུ་ཁྲིད་བོད་མི་མང་གིས་བདམས་པའི་དབུ་ཁྲིད་སུ་འདྲ་ཞིག་ཡོང་ན་ཡང་དེའི་གི་མི་དེས་ཨ་ནི་བོད་རྒྱ་ཆེ་མི་མང་གི་གདོང་པ་ལྟ་ཡག་ལ་ངོ་ཚ་མི་དགོས་མཁན་གི་ལོ་རྒྱུས་གཙང་མ་ཡོད་རྒྱུ་ཅིག་ངེས་པར་དུ་ཡར་ཕེབས་དགོས་རེད་བསམ་གི་དེ་འདྲའི་ཞིག་ཕེབས་པ་ཡིན་ན་ང་རང་ཚོ་ས་གནས་ས་ཐོག་གི་དཀའ་ངལ་འདི་ངེས་པར་དུ་སེལ་ཐུབ་གི་རེད་བསམ་གི་ཡོད། སོང་ཙང་ང་རང་འདྲ་བོ་ཆ་མཚོན་པ་ཡིན་ན་མ་འོངས་པ་ལ Australia དང་ལྷོ་ཤར་ཨེ་ཤི་ཡ་གི་བོད་རྒྱ་ཆེ་མི་མང་གིས་ང་ལ་ལྷོ་ཤར་ཨེ་ཤི་ཡ་དང Australia གི་མི་མང་སྤྱི་འཐུས་གི་གོ་སྐབས་འདི་ཞིག་སྤྲད་པ་ཡིན་ན། ནི་ངའི་གི་ལོ་རྒྱུས་ཀྱི་ནང་དུ་ཨ་ནི་བོད་རྒྱ་ཆེའི་མི་མང་གི་གདོང་པ་ལྟ་ཡག་ལ་ངོ་ཚ་དགོས་ཡག་གི་གནས་ཚུལ་ཕྲན་བུ་ཙམ་ཡང་མེད་ཨེ་སེམས་གཏིང་གི་སྤོབས་པ་མཐོན་པོའི་སྒང་ནས་ཞུ་ཐུབ་ཀྱི་ཡོད། སོང་ཙང་ང་འདྲ་བོ་ལ་ད་ལྷོ་ཤར་ཨེ་ཤ་ཡ་དང་ཨོ་སི་ཁྲོ་ལི་ཡ་མི་མང་གི་སྐུ་ཚབ་ཀྱི་གོ་སྐབས་ཤིག་སྤྲད་པ་ཡིན་ན་ཨ་ནི་གཏན་གཏན་ཨ་ནི་ས་གནས་ས་ཐོག་གི་གནས་ཚུལ་ཕྲན་བུ་གི་རིགས་དེ་ནི་སེལ་ཐུབ་ཀྱི་རེད་བསམ་ཡག་གི་སྤོབས་པ་ཡོད་ཟེར་དེ་ཅིག་ཞུ་ཡག་ཡིན། གསུམ་པ་དེ་ཡང་དག་པའི་མང་གཙོ་གི་ལམ་ནས་མི་མང་གི་མངོན་འདོད་སྒྲུབ་གི་ཡིན། ད་ལྟ་ང་ཚོ་བོད་པ་གི་སྤྱི་ཚོགས་དེ་ཡང་དག་པའི་མང་གཙོ་གི་ལམ་ལ་འགྲོ་གི་ཡོད་རེད་གི་ཡོད་མ་རེད། ཨ་ནི་མི་མང་གི་མངོན་འདོད་སྒྲུབ་གི་འདུག་གམ་མི་འདུག། ཨ་ནི་དེ་ནས་གལ་སྲིད་ཁྱེད་རང་བོད་མི་མང་སྤྱི་འཐུས་ཆགས་པ་ཡིན་ན། ཨ་ནི་མི་མང་གི་མངོན་འདོད་ག་འདྲ་བྱས་ནས་སྒྲུབ་གི་ཡིན། ཨ་ནི་མི་མང་གི་མངོན་འདོད་དེ་ག་རེ་རེད་བསམ་དགོས་ན།
རེད་ད་ཡང་དག་པའི་མང་གཙོ་ལ་བརྟེན་ནས་ཨ་ནི་མི་མང་གི་མངོན་འདོད་སྒྲུབ་ལབ་ཡ་དེ་ད་གཙོ་བོ་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས། བོད་རྒྱ་ཆེའི་མི་མང་གིས་ཁྲག་དང་རྔུལ་ཆུ་གི་འགྲོ་སོང་གཏོང་མ་དགོས་པའི་སྒང་ནས་ང་རང་ཚོ་ལ་དམངས་གཙོ་གི་ལུགས་དང་ལམ་སྲོལ་ཞིག་གསོལ་རས་གནང་བ་རེད། དེ་ལ་བརྟེན་བྱས་ནས་ད་ང་རང་ཚོ་རྡ་རམ་ས་གི་བཙན་བྱོལ་བོད་གཞུང་དེ་དམངས་གཙོ་གི་གཞུང་ཞིག་ཆགས་ཀྱི་ཡོད་རེད། སོང་ཙང་ད་མ་འོངས་པ་ལ་ས་གནས་ས་ཐོག་ནས་བདམས་པའི་སྤྱི་འཐུས་འོས་མི་སུ་ཞིག་ཡིན་ན་ཡང་ད་དེ་དམངས་གཙོ་གི་གཞུང་དེ་གི་ཆ་ཤས་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་དུས་དམངས་གཙོ་གི་གཞུང་དེ་དམངས་གཙོ་གི་སྒྲིག་འཛུགས་དེ་དང་དེ་གི་ནང་ལོགས་ལ་ད་བསམ་ཚུལ་བོད་རྒྱ་ཆེའི་མི་མང་གི་ཚབ་མཚོན་བྱེད་ཐུབ་པའི་བསམ་ཚུལ་འདྲ་མིན་འཛིན་མཁན་གྱི་འཐུས་མི་དང་སྐུ་ཚབ་མང་ཞིག་ཡ་གཅིག་སྣ་འཛོམས་གཅིག་ཡོང་དགོས་ཡ་དེས་ང་རང་ཚོ་གི་དམངས་གཙོ་ཡང་དག་པའི་ལམ་ལ་སྐྱོད་པའི་ཆ་ཤས་མཚན་ཉིད་དེ་ཨ་ནི་མེད་ཐབས་མེད་པ་ཞིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག། དྲི་བ་མཐའ་མ་དེ་ད་ལྟའི་བར་དུ་ཨོ་སི་ཀྲི་ལི་ཡ་དང་ལྷོ་ཤར་ཨེ་ཤི་ཡའི་ཁུལ་གྱི། བོད་མི་མང་སྤྱི་འཐུས་ཀྱི་འོས་མི་ཁ་ཤས་ཤིག་སླེབས་ཚར་བ་རེད། ཨ་ནི་དེ་འདྲ་ཡིན་དུས་ཁྱེད་རང་ཡང་འོས་མི་ལངས་ཡ་དེ། ཐོབ་ཐང་དང་ལས་འགན་གྱི་ཆ་ནས་ཡིན་ན་དང། ཡང་མེད་ན་ལྟ་བ་དང་ལངས་ཕྱོགས། ཁྱད་གཤིས་དང་དམིགས་ཡུལ་མ་འདྲ་བ་ཐོག་ནས་ལངས་ཡིན་ན།
ད་ད་ལོ་ང་ལྷོ་ཤར་ཨེ་ཤི་ཡ་དང་ཨོ་སི་ཁྲོ་ལི་ཡ་གི་སྤྱི་འཐུས་འོས་མི་ལ་ལངས་དགོས་བ་དེ་ཨ་ནི་ལྟ་བ་ལངས་ཕྱོགས་ཤིག་དང། ཨ་ནི་འགན་འཁྲི་དང་ན་ཟུག་ཞིག་གི་སྒང་ནས་ལངས་ཡིན་ཟེར་དེ་ཅིག་ཞུ་ཡ་ཡིན། ད་ང་རང་ལ་ཆ་མཚོན་པ་ཡིན་ན་ཨ་ནི་ཉིས་སྟོང་བརྒྱད་ལོའི་ས་བྱི་ཞི་རྒོལ་ཆེན་མོ་གི་རྗེས་ནས་ད་བཙན་བྱོལ་ལ་འབྱོར་མཁན་གྱི་གང་ཟག་ཞིག་ཆགས་ཀྱི་ཡོད། ཨ་ནེ་མ་ཟད་ད་ལྟ་གི་གནས་སྡོད་རྒྱལ་ཁབ་ཨོ་སི་ཁྲོ་ལི་ཡ་ལ་མཚོན་པ་ཡིན་ན་འདིའི་གི་བོད་རྒྱ་ཆེའི་མི་མང་བརྒྱ་ཆ་དགུ་བཅུ་སྐོར་གི་ཅིག། ད་རྒྱ་ནག་གི་མནར་རྒྱ་ནག་གི་དམར་པོ་གཞུང་གི་འོག་ལ་སྡུག་སྦྱོང་མནར་གཅོད་ཆ་ཚང་མྱོང་ཚར་མཁན་གྱི་ཨ་ནེ་ཆབ་སྲིད་བཙོན་ཟུར་དང་འབྲེལ་ཆིངས་འབྲེལ་རྐྱང་རྐྱང་ཆགས་ཀྱི་ཡོད་དུས། ད་འདིའི་གི་ས་གནས་ས་ཐོག་གི་སྐུ་ཚབ་ཞིག་དགོས་ན།